བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡ་རྒྱ་གར་གྱི་གནམ་གཤིས་སྔོན་བརྡ་ལས་ཁང་ནས་ད་ལོ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་དགུན་དུས་ཀྱི་གནམ་གཤིས་མཇུག་བསྒྲིལ་ཏེ་དཔྱིད་ཀ་ཤར་བའི་དུས་ཚོད་དེར་ཡ། མ་འོངས་པའི་ལོ་འདིའི་ནང་ལ་ཡ་རྒྱ་གར་རྒྱལ་ཡོངས་ནང་གནམ་གཤིས་གནས་སྟངས་ག་འདྲ་ཡོང་གི་ཡོད་མེད་ཐོག་ལ་ཡ་སྔོན་བརྡ་ཞིག་བཏང་ཡོད་པ་དེའི་སྐོར་ལ་ཡ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གཞུང་གི་གནམ་གཤིས་སྔོན་བརྡ་ལས་ཁང་གིས་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོ་ལ་ཡང་རྒྱ་གར་རྒྱལ་ཡོངས་ནང་གནམ་གཤིས་ག་འདྲ་ཡོང་གི་ཡོད་མེད་སྐོར་ལ་སྔོན་བརྡ་བཏང་བ་དེ་ལ་གཞིགས་པ་ཡིན་ན་འདི་ལོ་དཔྱིད་ཀ་དང་དབྱར་དུས་སྤྱི་ཟླ་གསུམ་པ་ནས་ལྔ་པའི་བར་ལ་ཡང་རྒྱ་གར་ནང་ལ་ཡང་སྔར་ལས་ཚ་དྲོད་ཕྲན་བུ་མཐོ་བ་ཡོང་གི་ཡོད་པ་དང་ད་ག་ནང་བཞིན་དྲག་ཆར་རླུང་འཚུབ་བརྒྱབ་རྒྱུའི་དུས་ཚོད་དང་ཆར་ཆུའི་གནས་སྟངས་དང་འབྲེལ་བ་རླུང་གི་འཁོར་རྒྱུག་དེ་ཚོའི་སྐོར་ལ་ཡང་རི་མོ་དང་ཨ་ནི་ཚོན་མདོག་མ་ཟེ་ཁ་བེད་སྤྱོད་བྱས་ཨ་ནི་ཅིག་མི་ཚང་མས་འདི་གཟིགས་པ་ཡིན་ན་ཚོན་མདོག་ལ་གཞིགས་བྱས་ནས་ཕལ་ཆེར་གོ་ཐུབ་ཡག་གི་དེ་འདྲའི་གནམ་གཤིས་སྔོན་བརྡ་གསལ་པོ་ཅིག་བཏང་བཞག་ད་རྒྱ་གར་གི་གསར་བཀྲའི་སྟེང་ལ་ཡང་ཚོན་མདོག་འདྲ་མིན་བེད་སྤྱོད་བཏང་བྱས་བྱས་སྔོན་བརྡ་བཏང་བ་དེ་ལ་གཞིགས་པ་ཡིན་ན། ལོ་དེའི་སྤྱི་ཟླ་གསུམ་པ་ནས་ལྔ་པའི་བར་ལ་ཡང་རྒྱ་གར་བྱང་ཤར་ཁུལ་དང་ཤར་ཕྱོགས་མངའ་ཁུལ་ད་ག་ནང་བཞིན་ནུབ་བྱང་ཁུལ་དང་དབུས་ཁུལ་དུ་ནམ་རྒྱུན་ལས་ཚ་བ་ཆེ་བ་ཡོང་གི་རེད། ཨ་ནི་ད་ག་ནང་བཞིན་རྒྱ་གར་གྱི་ས་གནས་གཞན་པ་ཁག་གི་ནང་ལ་ཡང་རྒྱུན་ལྡན་གྱི་ཚ་དྲོད་དེ་ལས་ཕྲན་བུའི་ཚ་བ་ཡོང་གི་ཡོད་པའི་སྐོར་དང། ཨ་ལྷག་པར་དུ་སྤྱི་ཟླ་བཞི་པ་དང་ལྔ་པ་གཉིས་ཀྱི་ནང་ལ་ཡང་རྒྱ་གར་གྱི་བྱང་ནུབ་ཁུལ་དང་དབུས་ཁུལ་གྱི་ས་ཁུལ་མང་པོའི་ནང་ལ་ཡང་ད་ཚ་རླབས། Heat Wave། ཟེར་གྱི་འདུག་འོ་དེའི་རིགས་ཚ་རླབས་ཀྱི་རླུང་དེའི་རིགས་ད་ལོ་ཏོག་ཙམ་མང་བ་ཡོང་གི་ཡོད་པའི་ཆ་ནས་ཨ་ནི་ཡང་ཚང་མས་གཟབ་གཟབ་གནང་དགོས་པའི་བརྡ་ཡང་བཏང་བཞག་སྤྱིར་བཏང་འདི་ལོ་རྒྱ་གར་གྱི་མངའ་སྡེ་རེད་ད་ག་ནང་བཞིན་ཞིང་ཆེན་མང་པོའི་ནང་ལ་ཡ་ད་ག་རེ་ཞུ་དགོས་རེད་དེང་སང་གནམ་གཤིས་འགྱུར་ལྡོག་གི་གནས་སྟངས་ཞུ་དགོས་རེད་དཀའ་ངལ་ཞུ་དགོས་རེད་འདི་འདྲས་ལ་བརྟེན་ནས་ཡིན་གྱི་རེད། གཅིག་ཉིན་མཚན་གཉིས་ཀ་ལ་ཡ་སྔར་ལས་ཚ་དྲོད་ཕྲན་བུ་ཆེ་རུ་འགྲོ་གི་རེད་དེ་འདྲས་བཤད་བཞག་ཡིན་ན་ཡང་རྒྱ་གར་ལྷོ་ཕྱོགས་ཁུལ་དུ་ནི་ནམ་རྒྱུན་ནང་ལྟར་ཚ་དྲོད་སྙོམས་པོ་ཡོང་གི་ཡོད་པ་འགྲེལ་བརྗོད་བྱས་བཞག། བྱས་ཙང་ད་རྒྱ་གར་གཞུང་གི་གནམ་གཤིས་སྔོན་བརྡ་དེ་ལ་གཞིགས་པ་ཡིན་ན། དབྱར་དུས་ཟླ་བ་གསུམ་གྱི་རིང་ལ་ཡ་ཆར་ཆུ་དང་འབྲེལ་བའི་གནམ་གཤིས་སྔོན་བརྡ་འདིའི་ནང་ལ་ཡ། རྒྱ་གར་གྱི་བྱང་ནུབ་ཁུལ་གྱི་ས་ཁུལ་ཁག་དང་ད་ག་ནང་བཞིན་དབུས་ཕྱོགས། ཤར་ཕྱོགས་ཁུལ་དུ་ནམ་རྒྱུན་ལས་ཆར་པ་ཕྲན་བུ་ཉུང་དུ་འགྲོ་སྲིད་པའི་གནས་སྟངས་ཤིག་ཡོང་གི་འདུག་ཅེས་ཨ་ནི་རྒྱ་གར་ཤར་དང་དབུས་གཉིས་དང་ཨ་ནི་ད་ག་ནང་བཞིན་རྒྱ་གར་ལྷོ་ཕྱོགས་དང Deccan Peninsula ཟེར་གྱི་འདུག་ཨ་རྒྱ་གར་ལྷོ་ཕྱོགས་ཁུལ་དུ་འདི་ལོ་ཆར་པ་ཕྲན་བུ་མང་བ་བབས་སྲིད་པའི་སྔོན་དཔག་བྱས་འདུག་སྤྱིར་བཏང་ད་ལོ་རྒྱ་གར་རྒྱལ་ཡོངས་ནང་ལ་ཡང་ཆར་ཆུའི་ཚད་གཞི་དེ་བརྒྱ་ཆ་བརྒྱད་ཅུ་གྱ་གསུམ་ནས་བརྒྱ་དང་བཅུ་བདུན་ཙམ་ཞིག་བབས་ཀྱི་ཡོད་པའི་གནས་སྟངས་དེ་ལ་གཞིགས་པ་ཡིན་ན་རྒྱུན་ལྡན་གྱི་གནས་སྟངས་དང་གཅིག་མཚུངས་ཤིག་ཡོང་རྒྱུའི་སྔོན་དཔག་བྱེད་ཀྱི་འདུག། ད་འདི་རྒྱ་གར་གཞུང་གི་གནམ་གཤིས་སྔོན་བརྡ་ལས་ཁང་ཟེར་བཤད་དུས་ཙམ་པ་ལ། རྒྱ་གར་གཞུང་གི་ས་ཁམས་རིག་པའི་ཁྱབ་ཁོངས་འོག་ཏུ་ཡོད་པ། གནམ་གཤིས་སྔོན་བརྡ་ལས་ཁང་འདི་གིས་ཨ་ནི་ད་ལོ་གཅིག་པོ་མ་ཡིན་པ། དེ་སྔ་སྤྱི་ལོ་ཉིས་སྟོང་བརྒྱ་མེད་བཅུ་དྲུག་ལོ་ནས་བཟུང་ལོ་གཅིག་གི་ནམ་དུས་དང་མཚུངས་པའི་གནམ་གཤིས་སྔོན་བརྡ་བཏང་གི་ཡོད་པ་འདྲ་བྱས་ཙང། ད་གནམ་གཤིས་སྔོན་བརྡ་བཏང་སྟངས་དེ་ཚོས་ལོ་རེ་ལོ་རེ་བཞིན་ཚད་མཐོའི་འཕྲུལ་ཆས་རེད་དེ་ནང་བཞིན་ལག་རྩལ་དེ་ཚོ་བཟང་དུ་འགྲོ་གི་ཡོད་པ་སོང་ཙང་གནམ་གཤིས་གནས་སྟངས་དང་རླུང་གི་འཁོར་རྒྱུག་རེད།

ཧི་མ་ཅལ་པར་དེ་ཤི་ནང་དང་དེ་ནང་བཞིན་རྒྱ་མཚོའི་ཉེ་འགྲམ་དུ་ཆགས་པ་རྒྱ་གར་ལྷོ་ཕྱོགས་ཀེ་ར་ལ་རེད་ཀར་ན་ཊ་ཀ་ལ་སོགས་མ་གཏོགས་རྒྱ་གར་གྱི་ས་གནས་གཞན་པ་མང་པོའི་ནང་ལ་ཡང་སྤྱི་ཟླ་བཞི་པ་དང་ལྔ་པའི་ནང་ལ་ཡང་ཚ་རླབས་ཆེ་བའི་དཀའ་ངལ་འཕྲད་སྲིད་པའི་སྔོན་དཔག་བྱེད་ཀྱི་འདུག་ཨ་དེ་རྩིས་ཀྱིས་རྒྱ་གར་ནང་ལ་བཞུགས་མཁན་མི་མང་རེད་དེ་ནང་བཞིན་ཡུལ་སྐོར་སྤྲོ་འཆམ་ལ་ཕེབས་མཁན་ཚོ་རེད་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཕེབས་མཁན་ཚོས་གོང་ཞུས་གནམ་གཤིས་སྔོན་བརྡ་འདི་དག་ལ་ཡང། གཟིགས་པ་ཡིན་ན་ཕན་ཐོགས་ཆེན་པོ་ཡོང་ས་རེད། རྒྱ་གར་གྱི་གནམ་གཤིས་སྔོན་བརྡ་ལས་ཁང་ནས་གནམ་གཤིས་སྔོན་བརྡ་འདི་དག་སྤྱི་ཟླ་གཉིས་པའི་ཟླ་མཇུག་ལ་ཡང་སྤེལ་ཡོད་པ་དེ་ལ་གཞིགས་པ་ཡིན་ན་འདི་ལོ་སྤྱི་ཟླ་གཉིས་པའི་ནང་ལ་ཡང་རྒྱ་གར་བྱང་ཕྱོགས་ཁུལ་དུ་གནམ་གཤིས་གྲང་མོ་ཆགས་ཡོད་ན་ཡང་ནུབ་ཕྱོགས་ཐར་བྱེ་ཐང་གི་རྒྱ་རྒྱུད་ས་གནས་ཁག་གི་ནང་ལ་ཡང་ཚ་ཚད་ཌིག་རི་སུམ་ཅུ་སོ་ལྔ་ནས་སུམ་ཅུ་སོ་དགུ་བར་སླེབས་ཡོད་པ་དེ་ནི་ནམ་རྒྱུན་ལས་ཚ་དྲོད་མཐོ་བ་ཞིག་ཡིན་པ་དང། ཨ་ནི་དེ་ནང་བཞིན་ནུབ་ཕྱོགས Rajasthan མངའ་ཁུལ་དུ་ད་ལོ་ཚ་དྲོད་ཕྲན་བུ་མཐོ་བ་ཡོང་རྒྱུའི་སྔོན་དཔག་བྱས་འདུག་གནས་སྟངས་འདི་དག་ནི་ས་གོ་ལའི་སྟེང་ལ་ཡང་ཆགས་པའི་ཨ་ནི་མཐའ་ཡི་རྒྱ་མཚོ་ཆེན་མོའི་ཕྱོགས་གཅིག་གི་རླུང་གི་འཁོར་རྒྱུག་ཁག་ལ་བརྟེན་བྱས་རྒྱ་མཚོའི་གི་ཆུ་དེ་ཚོའི་གི་ཚ་དྲོད་མཐོ་རུ་སོང་བའི་མཚམས་སུ་ཕྱོགས་གཞན་དེ་ཡི་གནམ་གཤིས་ལ་ཡང་ཤུགས་རྐྱེན་ཡོང་གི་ཡོད་པ་རེད། གནམ་གཤིས་རིག་པ་བ་ཚོས་རླུང་གི་ཚ་དྲོད་དམའ་རུ་སོང་བའི་ཤུགས་རྐྱེན་དེར་ཡ། ལ་ནི་ན་དང། ཨ་ཚ་དྲོད་མཐོ་རུ་སོང་བའི། ཨ། ཤུགས་རྐྱེན་དེ་ཡ། ཨེལ་ནི་ནོ་ཞེས་འབོད་སྲོལ་ཡོད་པ་རེད། ཨེལ་ནི་ནོ་དང་ལ་ནི་ནོ་ཟེ་ཡའི་གི་ཚིག་དེ་ཚོ་ནི། སྤེ་ནི་ཤ་སྐད་ནང་ལ་བྱས་པ་ཡིན་ན་སྤུ་གུ་ཟེ་ཡའི་འདྲ་པོ་དང་ཡང་ན་བུ་མོ་ན་ཆུང་ཟེ་ཡའི་འདི་འདྲས་ལ་ཟེ་གི་ཡོད་པ་འདྲ། བྱས་ཙང་གང་ལྟར། ལ་ནི་ན་དང་ཨེལ་ནི་ནོ་ཟེ་བའི་རླུང་གི་ཨ་མིང་དེ་གཉིས་ནི་རྒྱུན་དུ་ཨ་ནི་བྱང་ནས་ཤར་དང། ལྷོ་ཤར་ཁུལ་ནས་འཛམ་གླིང་གི་དཀྱིལ་ཐིག་ཨ་ས་ཆ་ཚ་དྲོད་ཆེན་པོ་ཡོད་ས Equator ཕྱོགས་སུ་ཡ་རྒྱབ་རྒྱུའི་རླུང་དེ་ཚོ་ལ་ཡ་ཟེར་གྱི་ཡོད་རེད། བྱས་ཙང་སྤྱིར་བཏང་འཛམ་བུ་གླིང་འདི་སྒོར་སྒོར་ཡིན་པ་སོང་ཙང་ཨ་ནམ་དུས་ལ་གཞིགས་ཏེ། ཆར་རླུང་གི་འཁོར་རྒྱུག་དང་དེ་ག་ནང་བཞིན་རླུང་རྒྱབ་ཡུལ་ཁག་ལ་གཞིགས་བྱས་ནི་ས་གནས་ཀྱི་གནམ་གཤིས་གནས་སྟངས་ལ་འགྱུར་བ་ཆེན་པོ་ཡོང་གི་ཡོད་རེད། གནམ་གཤིས་གནས་སྟངས་ལ་བརྟེན་བྱས་ནི་ཞིང་པའི་སྟོན་ཐོག་རེད་མི་མང་པོའི་འཚོ་རྟེན་ལ་ཡ་ཤུགས་རྐྱེན་ཆེན་པོ་ཡོང་གི་ཡོད་ཙང། རྒྱ་གར་གྱི་གནམ་གཤིས་སྔོན་བརྡ་ལས་ཁང་གིས། འདི་ལོ་རྒྱ་གར་གྱི་ཞིང་པ་ཚོའི་གྲོ་སྟོན་འབྲས་ལ་ཡ་དོ་ཕོག་ཡོང་སྲིད་པའི་གནས་སྟངས་ཤིག་མཐོང་གི་ཡོད་པ་དང་དེ་ག་ནང་བཞིན་དེ་འདྲ་སོང་ཙང་ཞིང་པ་ཚོས་སྔ་ས་ནས་གྲ་སྒྲིག་དང་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བྱ་དགོས་པའི་ནན་སྐུལ་ཡང་བྱེད་ཀྱི་ཡོད་པ་རེད། ད་ལྟའི་ཆར་ལ་ཡར་ལ་ནི་ན་ཟེར་བ་རྒྱུན་ལྡན་གྱི་ཚ་དྲོད་ལས་དམའ་བའི་རླུང་དེའི་རིགས Pacific Region ཞི་བདེ་རྒྱ་མཚོའི་ཕྱོགས་སུ་བརྒྱབ་པའི་རྗེས་ལ་ཡར་རླུང་ཤུགས་དེ་ཆུང་དུ་སོང་བྱས། ལྷོ་ཕྱོགས་ཁུལ་དུ་བརྒྱབ་པའི་མཚམས་སུ El Nino ཟེར་བ་དེ་ལ་ཡར་འགྱུར་སྲིད་པ་རེད། བྱས་ཙང་གང་ལྟར་གོ་བདེ་པོ་བྱས་ནས་ཞུས་པ་ཡིན་ན་རྒྱ་གར་ནང་ལ་ཡར་ལ་ནི་ནོ་ཟེར་བའི་རླུང་དེ་བརྒྱབ་པའི་སྐབས་སུ་ལ་ཆར་ཞོད་བཟང་བ་དང་ཆར་ཆུ་འབེལ་པོ་ཡོང་གི་ཡོད་རེད། ཨལ་ནི་ནོ་བརྒྱབ་པའི་སྐབས་སུ་རྒྱ་གར་གྱི་ནུབ་ཕྱོགས་ས་ཁུལ་མང་པོའི་ནང་ལ་ཡ་ཆར་ཆུ་ཕྲན་བུ་ཉུང་བ་དང་ཆར་ཆུ་དཀོན་པོར་འགྱུར་གྱི་ཡོད་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། རླུང་གི་འཁོར་རྒྱུག་ལ་གཞིགས་བྱས་རྒྱ་གར་གྱི་གནམ་གཤིས་སྔོན་བརྡ་ལས་ཁང་གིས་འདས་པའི་ལོ་མང་པོའི་རིང་རྒྱ་གར་རྒྱལ་ཡོངས་ནང་ལ་ཡ་དུས་ཡུན་རིང་པོ་དང་དུས་ཡུན་ཐུང་ངུའི་རིང་ལ་ཡ་གནམ་གཤིས་སྔོན་བརྡ་གཏོང་གི་ཡོད་པ་དེའི་ཁ་ལ་ཡ་དེ་ཤ་ཡིན་ན་ཉི་མ་ཉི་མ་རེད་དེ་ག་ནང་བཞིན་སྔ་དགོང་གཉིས་དང་ཆུ་ཚོད་ཆུ་ཚོད་བར་ལ་ཡ་གནམ་གཤིས། འགྱུར་བ་ཡོང་གི་ཡོད་པའི་སྐོར་ལ་ཡ་མི་དམངས་ཚོ་ལ་ཡ་སྔོན་བརྡ་བཏང་ཐུབ་ཀྱི་ཡོད་པ་དེ་ཚོ་ནི་སྤྱིར་མིའི་རིག་རྩལ་དང་ཚད་མཐོའི་འཕྲུལ་རིག་ཁག་བེད་སྤྱོད་བྱེད་ཀྱི་ཡོད་པ་དེ་དག་ལས་བྱུང་བ་ཞིག་ཡིན་པ་དང། དེང་དུས་ཀྱི་འཛམ་གླིང་དང་འཚོ་བའི་ནང་ལ་ཡ་གནམ་གཤིས་སྔོན་བརྡ་དང་འབྲེལ་བའི་ལས་འཆར་དེ་ཚོ་ནི། མི་རྒྱུ་ཟོག་གསུམ་ལ་ཧ་ཅང་ཕན་ཐོགས་ཆེ་བ་ཞིག་དང་སྲུང་སྐྱོབ་ལས་འཆར་སྤེལ་མཁན་ཚོ་ལ་ཡ་གཞི་གྲངས་ཀྱི་དགེ་མཚན་ཆེན་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། གནམ་གཤིས་སྔོན་བརྡ་འདི་ཚོ་གཅིག་ཞིང་ལས་བྱེད་མཁན་དང་ཞིང་པ་ཚོ་ལ་ཡ་མེད་དུ་མི་རུང་བ་ཞིག་ཏུ་གྱུར་ཡོད་རེད། ཞིང་ཁའི་ཐོན་སྐྱེད་ཚོང་འགྲེམས་བྱེད་མཁན་དང་ཨ་ནི་གཅིག་ཚོང་པ་མང་པོས་གནམ་གཤིས་གནས་སྟངས་ལ་གཞིགས་བྱས་ནས་སོ་སོའི་ལས་འཆར་སྤེལ་གྱི་ཡོད་པ་སོང་ཙང་གནམ་གཤིས་གནས་སྟངས་གོ་ལྡོག་ཡོང་གི་ཡོད་པ་དེ་ཡིས་དྲག་ཆར་རླུང་འཚུབ་ཀྱི་རྐྱེན་ངན་གོད་ཆག་དེའི་རིགས་ཡང་མ་སླེབས་པའི་གོང་ནས་གྲ་སྒྲིག་ཨང་གསར་དང། མིའི་ཚེ་སྲོག་སྐྱོབ་ཐབས་ཐད་ལ་ཡ་འཆར་གཞི་འདིང་ཡག་ལ་ཡ་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་རེད། སྤྱིར་བཏང་འཛམ་གླིང་ཡུལ་གྲུ་ཚང་མས་ལས་འཆར་འདིའི་རིགས་ཧ་ཅང་གལ་ཆེན་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་ནང་ལྟར་རྒྱ་གར་གྱི་གནམ་གཤིས་སྔོན་བརྡ་ལས་ཁང་ནས་ཀྱང་རྒྱ་གར་ནང་ལ་ཡ། ཞིང་པ་མང་ང་ཡོད་པའི་ཆ་ནས་རྒྱ་གར་ནང་ལ་ཡ་ཞིང་ལས་འདེབས་ལས་བྱེད་མཁན། དེ་དག་ལ་ཡ་བསམ་ཤེས་བྱས་པའི་ཐོག་ནས་གལ་ཆེ་དོན་ཆེན་ཞིག་ལ་ངོས་འཛིན་བྱས་བྱས་ནས་ལོ་ལྟར་ལོ་གཅིག་གི་ནང་ལ་ཡ། ཚ་དྲོད་དང་ཆར་ཆུ་རླུང་གི་འཁོར་རྒྱུག་ཁག་གསལ་སྟོན་བྱས་བྱས་ནས་རྒྱ་ཆེའི་མང་ཚོགས་ལ་ཡ།